ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ་རྟེན་གཞི་བྱས་པའི། ཞི་བདེ་ཀུན་ཁྱབ་གླིང་ནང་པའི་ཆོས་ཚོགས་ཀྱི་འགན་འཛིན། དགེ་བཤེས་བཀྲ་ཤིས་རྡོ་རྗེ་ལགས་ཀྱི་མཚན་ཐོག་གཞན་ཕན་གྱི་ཆེད་དུ་དགེ་རྩའི་ཐེབས་རྩ་ཞིག་བཙུགས་གནང་ཡོད་པ་ལྟར། དགེ་བཤེས་ལགས་ཀྱི་མཚན་ཐོག་བཙུགས་གནང་པའི་དགེ་རྩའི་ཐེབས་རྩ་དེའི་སྐོར་ངོ་སྤྲོད་ཅིག་གནང་རོགས་གནང་ཞུས་པར་དགེ་བཤེས་ལགས་ཀྱིས།

བྱེད་དགོས་པའི་དམིགས་ཡུལ་དེ་ནང་པའི་ལྟ་གྲུབ་ཀྱི་ཐོག་ནས་ད་ཡིན་པ་རེད། ཆོས་ལུགས་ཡོངས་རྫོགས་ཀྱི་གཞན་ཕན་གྱི་བྱ་བ་དང་གཞན་ཕན་གྱི་བསམ་བློ་ལབ་ཡས་དེ་ཁོ་སྤྱི་ཡོངས་ཀྱི་ད་ཆོས་ལ་བརྟེན་དང་མ་བརྟེན་གྱི་བཀའ་མོལ་མེད་པ་བྱས་གཞན་ལ་རོགས་རོགས་སྐྱོར་ཞུ་ཡ་དེ་ཧ་ཅང་གི་ཚང་མས་ཀྱི་དགའ་མོས་གནང་གི་ཡོད་པ་དང་དམིགས་བསལ་གྱི་ང་རང་ཚོ་ནང་པའི་ལྟ་གྲུབ་ཀྱི་ངོས་ནས་བསམ་བློ་བཏང་བ་ཡིན་པ་ཡིན་ན་བྱམས་སྙིང་རྗེ་ཞུ་ཡས་དེ་ཁོ་ལྟ་བ་རྟེན་འབྱུང་གི་ལྟ་བ་དང་སྤྱོད་པ་འཚེ་བ་མེད་པ་གསུངས་པ་དང་བྱམས་སྙིང་རྗེ་གསུང་ཡས་དེ་ད་བྱང་ཆུབ་ཀྱི་སེམས་ཀྱི་རྩ་བ་འོ་དེ་འདྲས་ཅིག་ཡིན་ཙང་དེ་འདྲས་ཅིག་ད་གཞན་ལ་ཕན་པ་སོ་སོ་ཡི་རྒྱུད་ལ་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས། སྐྱེ་ཡ་ལ་ལས་སླ་པོ་མི་འདུག་དེ་ཡིན་ན་ཡང་ད་གཞན་ལ་རོགས་སྐྱོར་ཆེན་པོ་ཅིག་བསྒྲུབ་ཐུབ་པ་ཡིན་པ་ཡིན་ན་ཨ་ནི་ད་བྱམས་སྙིང་རྗེ་སྐྱེ་ཡས་ཀྱི་ད་ཅིག་ཞར་ཞོར་དུ་རྒྱུ་བསགས་ཀྱི་ཡོད་པ་ཡིན་ཙང་ཨ་དེའི་ཐོག་ནས་ད་ད་བལ་ཡུལ་དུ་དགེ་བཤེས་བཀྲ་ཤིས་ཐེབས་རྩ་ཟེར་ནས་བཙུགས་དགོས་པའི་དམིགས་ཡུལ་དེ་འོ་དེ་འདྲའི་ཅིག་ནི། བསམ་བློ་བཏང་བ་ཡིན། དེ་ནས་ད་ལྟའི་གི་དགེ་བཤེས་བཀྲ་ཤིས་ཐེབས་རྩ་བཙུགས་ཡས་ཀྱི་བསམ་བློ་དེ་ག་དུས་སླེབས་པ་རེད་ཞུས་པ་ཡིན་པ་ཡིན་ན་ཉིས་སྟོང་དགུ་ལོ་ལ་ད་ལྟ་སྐྱབས་མགོན་རིན་པོ་ཆེ་རྡ་རམ་ས་ལ་གསུང་ཆོས་བཅར་བ་དང་སྟབས་བསྟུན་ནས་ཨ་ནི་གུང་སེང་ཉི་མ་ཁ་ཤས་ཅིག་ཕ་གི་ད་ལྟ་ཨམ་རི་སར་ང་ཚོ་གསེར་གྱི་ལྷ་ཁང Golden Temple གསུང་གི་འདུག་བ་འོ་དེ་འདྲས་ཀྱི་ཐབས་ལ་འཆམ་འཆམ་འགྲོ་བ་དང་དུས་ཚོད་དུ་བསྟུན་ནས། འདི་འདྲས་ཤིག་ཕྱིན་པ་རེད་དེ་དུས། Golden Temple ནང་ལོགས་ལ་གསེར་གྱི་ལྷ་ཁང་ནང་ལོགས་ལ། ཨ་ནི་ཆུ་ཚོད་ཉི་ཤུ་རྩ་བཞི་འདི་འདྲས་ཅིག་གིས་ད། སྦྱིན་པ་བཏང་ཡས་ཀྱི་ལས་རིམ་འདི་འདྲས་མཇལ་སོང། སེམས་ནང་ལ། དེ་ནི་སེམས་ནང་ལ་དགའ་ཚོར་ཆེན་པོ་ཞིག་བྱུང་ཨ་ཙི་ང་རང་ཡང་འདི་འདྲས་ཅིག་བྱེད་རྒྱུ་རག་ན་གང་འདྲ་བསམ་པའི་དེ་དུས་ནས་ད་སེམས་ནང་ལ། ཅིག། ཚོར་བ་དང། མ་འོངས་པར་ངས་འདི་འདྲའི་ཞིག་ཡོང་བར་ཤོག་ཟེར་ནས་སྨོན་ལམ་ཅིག་བརྒྱབ། ཉི་མ་གཉིས་པ་དེ་ཡང་བསྐྱར་ང་གསེར་གྱི་ལྷ་ཁང་དེ་ལ་ཕྱིན་པ་ཡིན། ཁ་ལག་མཉམ་དུ་ཅིག་བཟས། དེ་དུས་ངོ་ཤེས་པ་ལས་བྱེད་པ་དེ་ད་ངོ་ཤེས་པ་ལས་བྱེད་པར་ཞུ་ན་ད་འདི་གི་ལས་བྱེད་པ་ཚོ་འདི་འདྲའི་མཉམ་དུ་ད་ག་ས་བཀའ་མོལ་ཞུ་གི།

དེ་ནས་ཉིས་སྟོང་བཅོ་ལྔའི་ལོ་ལ་ནི་བལ་ཡུལ་ལ་ས་ཡོམ་གྱི་གོད་ཆག་བྱས་ནས་མི་མང་པོ་ཞིག་འདས་གྲོངས་སུ་ཕྱིན་པ་རེད། རྒྱུ་དང་དཔལ་འབྱོར་ལ་ཚང་མ་དཀའ་ངལ་བྱུང་བ་འདི་དུས་ཡང་ད་ལྟ་ཆོས་གྲོགས་ངོ་ཤེས་པ་ཚོ་ལ་འབོད་སྐུལ་ཞུ་འཕྲོ་བསྡུ་བྱུང་ནས་གང་ལ་གང་འཚམ་གྱི་ཞབས་ཕྱི་ཞུ་ཡ་རག་སོང། ཕྱིས་སུ་ད་ལྟ་ནས་ཏོག་དབྱིབས་བཅུ་དགུ་པ་ད COVID nineteen གི་འདི་འདྲའི་སྐབས་ལ་ད་འཛམ་བུ་གླིང་ཡོངས་ལ་དཀའ་ངལ་མང་པོ་ཞིག་བྱུང་བ་རེད། འདི་འདྲའི་ཞིག་བརྒྱུད་རིམ་ལ་བརྟེན་ནས་ང་རང་ཚོ་དཔེར་ལོ་གཅིག་ལྷག་ད་ཧ་ལམ་ད་རྒྱ་གར་བལ་ཡུལ་ལ་ཡིན་པ་རེད། ང་རང་ཚོ་རྒྱ་གར་གྱི་མངའ་སྡེ་བལ་ཡུལ་གྱི་ས་མཚམས་ཁུལ་དང་ཁུལ་རྒྱུད་ཨ་ནི་ནད་པ་ཉམ་ཐག་ཉིན་རེ་ཉིན་རེ་ད་ཁ་ལག་མ་རག་མཁན་ཚོ་ལ་ཉིན་རེ་ཉིན་རེ་ཁ་ལག་སྤྲད་ཡག་གི་འདི་འདྲའི་ལོ་གཅིག་ལྷག་ང་རང་ཚོ་འདི་འདྲའི་ཞིག་གི་ཞབས་ཕྱི། ཞབས་ཕྱི་ཞུ་རྒྱུ་བྱུང་ཡོད་རེད་འདི་བྱུང་པ་འདི་ཡང་ང་རང་སྒེར་གྱི་ངོས་ནས་འཇོན་ཤེས་པ་ཡག་གི་མ་རེད་ནམ་རྒྱུན་ནས་ང་རང་ལ་ཡིད་ཆེས་བྱེད་མཁན་གྱི་ཆོས་གྲོགས་ས་གནས་ནིའུ་ཡོག་དང་ནིའུ་ཇེར་སི་ཙམ་མ་ཡིན་པ་མངའ་སྡེ་གཞན་དང་རྒྱལ་ཁབ་གཞན་ལ་ང་རང་ཚོ་ད་ཏོག་དབྱིབས་དེ་ད་ཁྱབ་ན་ཁྱབ་བཞིན་པའི་སྐབས་ལ་ཨ་ནི་རྩ་གཅིག་ཕར་ཚུར་འགྲོ་ས་ཡི་དཀའ་ངལ་ཡོད་པ་ཆེ། འདི་དུས་ཐད་གཏོང་ཐོག་ནས་ང་རང་ཚོ་ད་ཞལ་འདོན་སྐྱོར་ཡས་དང་ཆོས་ཀྱི་བགྲོ་གླེང་ཞུ་ཡས་འདི་འདྲས་ཞིག་ད་ཕལ་ཆེར་ཟླ་བ་བཞི་ལྷག་མུ་མཐུད་ནས་འདི་འདྲས་ཞིག་བྱས་པ་རེད་དེ་དུས་ཆོས་གྲོགས་མང་པོ་ཞིག་འདི་ཐོག་ལ་མཉམ་ཞུགས་གནང་འདི་འདྲས་བརྒྱུད་རིམ་བྱས་ནས་མི་དོ་བདག་ད་ངོ་ཤེས་ཀྱི་ཡོད་མ་རེད་དེ་ཡིན་ན་ཡང་ད་ངོ་དེབ་དེ། བརྒྱུད་ནས་ཕེས་བུག་བརྒྱུད་ནས་མང་པོ་ཞིག་འབྲེལ་བ་ཆགས་ནས་ཁོ་རང་ཚོ་དང་ཁོ་རང་ཚོས་ང་ཚོར་སྐུལ་མ་མང་པོ་ཞིག་གནང། འདི་འདྲས་བྱེད་ཐུབ་ན་ག་འདྲས་འདུག་ཟེར་ནས་འདི་འདྲས་ཀྱི་བརྒྱུད་རིམ་ལ་བལྟས་ནས་དེ་ནས་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་ད་སྐྱབས་མགོན་རིན་པོ་ཆེ་དགུང་གྲངས་བརྒྱད་ཅུ་གྱ་ལྔ་ལ་ཕེབས་པ་དང་ཨ་ནི་བལ་ཡུལ་གྱི་ད་ཁྱིམ་མེད་སྡོད་མེད་དེ་ཚོ་ཉིན་རེ་ཉིན་རེ་ལས་ཀ་ཡོད་མཁན་ཚོ་ལས་ཀ་ཤོར་བ་ཨ་ནི་ཁོ་རང་ཚོ་ཡང་ཡང་ང་ལ་ད་ནེ་པ་ལི་སྐད་ཐོག་ནས་གང་ཐུབ་ཐུབ་རོགས་པ་བྱེད་རོགས་བྱེད་ཟེར་ནས། གསུང་ཨ་ནི་དེ་ནས་ངས་ད་སྔོན་མ། ཉིས་སྟོང། བརྒྱད་ལོ་ལ་ཨམ་རི་སར་འགྲོ་བའི་སྐབས་ཀྱི་བསམ་བློ་དེ་ད་ཕལ་ཆེར་ངས་དེ་འདྲ་ཞིག་བྱས་པ་ཡིན་ན་ཏན་ཏན་ཅིག་ཐུགས་ལ་ཕལ་ཆེར་བབས་ཡོད་ས་རེད་འདུག་བསམ་ནས་བསམ་བློ་ཞིག་བཏང་ཨ་ནི་ངའི་ཆོས་གྲོགས་འགའ་ཤས་ལ་གཅིག་གི་མཉམ་དུ་གྲོས་བསྡུར་བྱས་ནམ་རྒྱུན་ནས་ཚོགས་པ་འདི་ལ་ད་ཕྱག་རོགས་གནང་མཁན་གཙོ་བོ་འགན་འཁྱེར་མཁན་ཆོས་གྲོགས་གཅིག་གཉིས་ཡོད་ཁོ་རང་ཚོ་མཉམ་དུ་གྲོས་བསྡུར་བྱས་ནས་ངར་དམིགས་ཡུལ་འདི་འདྲའི་ཞིག་ཡོད་ཨ་ནི་ང་རང་ཚོ་ངོས་ནས་ད། བདུན་ཕྲག་རྗེས་མ་སྐྱབས་མགོན་རིན་པོ་ཆེ་དགུང་གྲངས་བརྒྱད་ཅུ་གྱ་ལྔ་ལ་ཕེབས་ཀྱི་ཡོད་རེད། དེ་འདྲའི་ཞིག་སྟབས་བསྟུན་ནས་ངས་མ་རྩ་ཞིག་དེ་འདྲའི་ཞིག་འགོ་བཙུགས་ཡོད་རྣམ་པ་གཉིས་གཉིས་ཀ་ཀྱིས་དེ་འདྲའི་ཞིག་ཐབས་ཤེས་གནང་རོགས་གནང་ཟེར་ནས་ཞུ་ཨ་ནི་དེ་དུས་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་བདུན་པའི་ཚེས་དྲུག་ལ་ཨ་ནི་ང། ད་ཐོག་མའི་གི་དམིགས་ཡུལ་མ་རྩ་ཏོག་ཙམ་དེ་མར་བཙུགས་ནས་དེ་ནས་བཟུང་སྟེ་ང་རང་ཚོ་བལ་ཡུལ་ལ་ཐེབས་རྩ་བཙུགས་ཡས་དང་དེ་ནས་ཚོགས་མི་དེ་ཚོ་ཕར་ཚུར་འབོད་སྐུལ་ཞུ་ཡས་དེ་འོ་དེ་འདྲའི་ཞིག་བྱུང་པ་རེད།
དེ་བཞིན་མ་འོངས་པར་ག་རེ་གནང་འཆར་ཡོད་མེད་སྐོར་ལ་བཀའ་འདྲི་ཞུས་པར། ཐེབས་རྩ་དེ་བརྒྱུད་ནས་ད་མ་འོངས་པའི་གི་ལས་འཆར་ཁ་ཤས་ཅིག་ཡོད། ད་ལྟ་དེ་ལས་འཆར་དེ་འགོ་བཙུགས་རྒྱུ་རེད་གཙོ་བོ་དེ་ང་རང་ཚོ་ད་གཅིག་གཞན་ཕན་གྱི། ལས་ཀ་ག་རེ་བྱས་པ་ཡིན་པ་ཡིན་ན་ཡང་ད་གནས་སྐབས་གནས་སྐབས་ཀྱི་ཕན་པ་སྒྲུབ་པའི་དེ་ད་དཔལ་འབྱོར་གྱི་ཐོག་ནས་གཙོ་བོ་རག་ལས་ཏེ་ཡོད་པ་ཡིན་ཙང་ད་ལྟའི་ཆར་ལ་ང་རང་ཚོ་མ་འོངས་པའི་དམིགས་ཡུལ་དེ་ཐེབས་རྩ་གི་བརྒྱུད་ནས་སྐྱོ་བོ་ཉམ་ཐག་ལ་ཉིན་རེ་ཉིན་རེ་གི་ད་ཟས་སྦྱིན། གཏོང་བ་ཙམ་དུ་མ་ཟད། ལོ་རེ་རེ་ལ་ནི་ད་ལྟ་བལ་ཡུལ་གྱི་གྲོང་གསེབ་ཁུག་ཀྱོག་འདི་འདྲ་དང། རྒྱ་གར་གྱི་གྲོང་གསེབ་རྒྱ་གར་གྱི་གྲོང་གསེབ་སྐྱོ་བོ་འདི་འདྲ་ལ་ང་རང་ཚོ་ཉི་མ་ལྔ་ནས་བདུན་བར་དུ་ད་རིན་མེད་ཀྱི་སྨན་བཅོས་བརྟག་དཔྱད་བྱེད་ཡས་ཀྱི་འདི་འདྲ་ཅིག་གི་བསམ་བློ་ཅིག་ཡོད། གཙོ་བོ་དེ་མ་འོངས་པ། ཐེབས་རྩ་དེ་ཡར་རྒྱས་ལ་ཕྱིན་པ་ཡིན་པ་ཡིན་ན། ད་མ་འོངས་པའི་ང་རང་ཚོ་སོན་རྩ། ད་མི་རིགས་དབྱེར་མེད་ཀྱི་ཐོག་ནས་ཁོ་རང་ཚོ་མ་འོངས་པའི་མདུན་ལམ་ཡག་པོ་ཡོང་རྒྱུའི་ཆེད་དུ་སློབ་ཡོན་ཅིག་ཕུལ་ཐུབ་ན་ཟེར་ནས་རེ་བ་གཙོ་བོ་དེ་འདི་རྒྱག་གི་ཡོད་ཞུ་ཡས་ཡིན་ཐུགས་རྗེ་གནང།
གོང་དུ་བཅར་འདྲི་ཞུས་ས་དེ་ནི